ད་གསུམ་པ། ཨ་ནི་གཞུང་འབྲེལ་ཆོས་སྐུའི་ཟེར་ཏེ་གཞུང་འབྲེལ་ཟེར་སྒྲ་ཡོད་རྒྱུ་མ་རེད། གསུམ་པ། གཞུང་འབྲེལ་ཞུགས་ཟེར་སྒྲ་ཡོད་ག་སོང་ན་གཞུང་འབྲེལ་ཆོས་སྐུའི་ཡན་ལག་རྒྱས་པར་བཤད་པ་ལ་ཟེར། དེ་ནས་འབྲེལ་སྐྱོབ་པའི་སྐད་མཚམས་སྦྱར། ཆོས་སྐུའི་ཆོས་རྒྱས་པར་བཤད་སྐབས་སྦྱོར་བ་བོ་དང་པོ་ནི་ཟེར་ལ་ན་སྐབས་གཙོ་བོ་དེ་ལ་ང་ཚོ་ཡི་གེ་གཙང་མའི་ག་རེ་ཡོད་རེད་ཟེར་ན། ཚོགས་གཞག་རྣམ་འབྱེད།

ཆོས་ཀྱི་སྐུར་མངོན་པར་རྫོགས་པར་བྱང་ཆུབ་པ་ཡིན་པས་ཏེ་དེའི་ཕྱིར་རོ། ད། སྐད་ཅིག་མའི་སྦྱོར་བ་ཐོབ་ཚར་དུས་ཀྱི་ས་མ་ད་དེའི་སྐད་ཅིག་གཉིས་པ་ལ་ཐང་རག་ཆོས་སྐུ་མངོན་དུ་བྱེད་འགྲོ་གི་རེད་ཟེར་ན་དེ་ད་བྱེད་འགྲོ་གི་རེད་བ། འབྲས་བུའི་ཆོས་སྐུ་མངོན་དུ་བྱེད་འགྲོ་གི་ཡོད་པ་ཡིན་ཙང་རྒྱུ་འབྲས་དོན་གྱི་རིམ་པའི་དབང་དུ་བྱས་ནས་བཤད་གི་རེད་རྟོགས་དོ། སྐད་ཅིག་མའི་སྦྱོར་བ་གོམས་པའི་སྐད་ཅིག་གཉིས་པ་ཡང་ན་དེའི་རྗེས་སུ་འབྲས་བུའི་ཆོས་སྐུ་ཐོབ་གི་ཡོད་པ་ཡིན་ཙང་ཨ་ནི་སྐད་ཅིག་མའི་སྦྱོར་བའི་རྗེས་སུ་འབྲས་བུའི་ཆོས་སྐུ་བཤད་པ་ཡིན་ཟེར་ར། ཨཱ་ཡ། དེ་ནས་རྡོ་ཡི་གེ་འབྲེལ་ནས། སྐད་ཅིག་མ་བརྗེད་པར་བྱང་ཆེས་ལྷའི་མིག་གི་ཟུར་གྱིས་ཡོངས་ལ་བསླབ་པར་བྱ་བ་སོང་ནས། ཨ་ནི་གཞན་ཡང་རྟགས་མཚན་མ་མེད་པའི་ཚོར་གྱིས་ཡུམ་ཆེ་ཁྲིས་ཉམས་སུ་ལེན་ཀུ་ཀུ་རེ་ཟི་སོང་བྱས་ནས་གཞན་ཡང། ཟག་མེད་ཀྱི་ཆོས་རྨི་ལམ་ལྟ་བུའི་མཚན་ཉིད་ཀྱིས་སྟོང་པ་ལ་བསླབ་པར་གསུངས་ཏེ་ངོ་བོ་ཉིད་ཀྱི་སྐུ་གསུངས་སོ། ཟག་མེད་ཀྱི་ཆོས་ཟེར་ལ་ན་ཟག་པ་མེད་པའི་སངས་རྒྱས་ས་ཡི་གི་ཡོན་ཏན་འདི་ཚོ། བདེན་པར་མེད་པ་རྨི་ལམ་ནང་བཞིན་རེད་ཟེར་ནས་ཨ་ནི་དེ་འདྲ་བའི་བདེན་པས་སྟོང་པའམ་མཚན་ཉིད་དེ་དེ་བདེན་གྲུབ་ཀྱི་མཚན་ཉིད་བདེན་གྲུབ་ཀྱི་ངོ་བོས་སྟོང་པ་དེ་དག་ལ་དེ་ནི་བསླབ་དགོས་ཀྱི་རེད་ཟེར་ནས་གསུངས་ནས་ད་དེ་ནས་མར་འཕྲོས་ནས་སླེབས་པ་རེད། རེད་སོང། ཡ། མཚམས་སྦྱོར་དེ་དེ་འདྲ། ད་གཉིས་པ་ལ་ཟེར། གཉིས་ག་རེ་རེད་སོང་ཟེར་ན། ད་ནི་ཆོས་སྐུའི་ཆོས་རྒྱས་པར་བཤད་པ་དེ་ལ་ཟེར་དུས་འབྲས་བུའི་ཆོས་སྐུ་མཚོན་བྱེད་ཀྱི་ཆོས་རྒྱས་པར་བཤད་པ་དེ་ལ་གཉིས་བྱེད། སྤྱི་ཡི་དོན་དང་ཡན་ལག་གི་དོན་གཉིས་བྱེད་ལབ་པ་ད་དང་པོ་ལ་གཉིས་ཟེར་ལབ་དུས་ང་ཚོ་ཕལ་ཆེར་བསྒྲིགས་ཡོད་རེད་ད། ལེགས་བཤད་གསེར་ཕྲེང་གི་ད་ལྟ་འདིའི་སྐབས་སུ།

དེ་ནས་ངོ་བོ་ཉིད་སྐུ་དེ་ལ་ཁྱད་ཆོས་ལྔ་ལྡན། ཡོན་ཏན་ལྔ་ལྡན་ཟེར་ང་ཚོ་དེ་མང་ཤོས་སེར་སྣའི་ནང་སྡོང་པོ་རེད་ན་དེ་སྤྱི་ལྔའི་དགོ་བ་ས་ལྔའི་དགོ་ཡ་དེ་ལ་ར་བ་ཨ་ངོ་བོ་ཉིད། ད་སྤྲུལ་སྐུ་ལ་དམིགས་བསལ་ཞེ་པོ་ཡོག་མ་རེད་སྤྲུལ་སྐུ་ཉུང་ཉུང་ཅིག་ཡིན་བྱས་ནས་ཨ་ནི་བྱ་བ་ཕྲིན་ལས་ཀྱི་རང་བཞིན་ཟེར་ནས་ད་དེ་འདྲའི་སྤྱི་ལྔའོ་ད་དེ་ནས་ང་ཚོ་འགྲོ་ས་དེ་དགོ་ནས་ར་བ། སྐུ་ཡི་གྲངས་འདོད་ལུགས་བྱས་འདི། སྐད་གྲགས་ཆེན་པོ་རྙོག་དྲ་ཆེ་ཤོས་རེད་བ་བྱས་ཏེ་དེ་ཡིན་ལ། ད་དང་པོ་དེ་ལ་བྱེད་པ་པོ་སྐུ། བྱ་བ་ཕྲིན་ལས་ཟེར་ལ་དེ་བྱེད་པ་པོ་སྐུ་དེ་ལ་སྐུ་བཞི་ཡོང་གོ། བྱ་བ་ཕྲིན་ལས་ཟེར་ལ་དུས་གང་ན་ང་ཚོ་ཡེ་ཤེས་ཆོས་སྐུའི་ཕྲིན་ལས་ཟེར་གྱི། དེ་དང་རང་འགྲོ་གི་ཡོད་པ་རེད། ད་དང་པོ་བྱེད་པ་པོ་སྐུ་ཡི་རྣམ་བཞག་བཤད་པ་དེ་ལ་སྐུ་ཡི་གྲངས་ཟེར་ལ་དུས་དེ་ལ། གཉིས་གསུམ་ལྔ་ཞེས་གོ་རིམ་དེ་དེ་ཡི་རྗེས་ནས་ཡོང་གི་རེད་ད། གྲངས་ཀ་འདོད་སྟངས་མི་འདྲ་བ་དེ་ལ་ཨ་ནི་སྐུ་ཡི་ངོ་བོ་ཟེར་དུས་ད་སྐུ་བཞི་བོ་དེ་ཡི་སོ་སོའི་ངོ་བོ་དེ་ཤེས་དགོས་ཀྱི་ཡོད་པ་ཞིག་ར། ད་དང་པོ་དེ་ལ་ཞེས་སྐུ་ཡི་གྲངས་དེ་ལ་གཉིས་སུ་འདོད་པ་སྐུ་དེ་ལ་དེས་བསྐོས་སྔར་བྱས་པ་སྲིད་ལྟར་དེ་ཚོ་སྐྱེ་ཡོང་བྱེད། དེ་ནས་བཞིར་དབྱེ་བ་འོག་ཏུ་བཞི་ཐ་མ་དྲག་པོ་ཡང་ག་རེ་རེད་ཟེར་ལབ་ན་འདི་རིགས་ལྟར་གོ་བརྗོད་པ་མང་བ་རེད་བ་ང་ཚོ་ནམ་རྒྱུན་བཤད་སྟངས་དེ་ཡོད་བ་ནང་གཉིས་ལས་ཡི་གེ་རབ་ཉུང་འགོ་ཡང་ན་མཆོད་འོས་སྔོན་དུ་བྱ་ཟེར་བ་དང། གཉིས་ལས་དགོས་པ་གཞན་མེད་པ་ཡིན་ན་ཡི་གེ་ཉུང་ཤོས་དེ་གཉིས་ལས་ཤེས་བྱ་ན་ཡག་གི་རེད་བ་ཡིན་དུས་ད་ལྟ་འདི་ཚོ་གང་དུ་སོ་རྙོག་དྲ་ཞེ་དྲག་ཡོད་མ་རེད་ས་སྐུ་བཞིར་འདོད་པ་དེ་ང་ཚོ་རྗེ་བཙུན་པ་གོང་སའི་རྗེས་འཇུག་བྱས་ནས་ཡོང་གི་ཡོད་པ་ཡིན་ཙང་དེ་ཤེས་ཟིན་རེད་ཅེས་ཁོ་རང་ལུགས་ཆགས་འགྲོ་སོང། རང་ལུགས་ཆགས་འགྲོ་དུས་ད་ང་དེ་ལ་རྗེས་ཤེས་རྩོད་པ་ལས་ཨ་ནེ་རང་ལུགས་འཐད་པའི་རྒྱུ་མཚན་ཤེས་དགོས་རེད་བ་བཤད་ཡ་དེ་མང་གི་ཡོད་པ་ཡིན་ཙང་སྐུ་ལ་བཞིར་དབྱེ་བ་དེ་རྗེས་ལ་བཞག་པ་རེད་ག་བ། ད་དང་པོ་དེ་ལ་སྐུ་ལ་གཉིས་སུ་དབྱེ་བ་དེ་ལ་གཞུང་ག་ནས་ག་ནས་གསུང་གི་ཡོད་རེད་ཟེར་ན་རིན་ཆེན་ཕྲེང་བར། སངས་རྒྱས་རྣམས་ཀྱི་གཟུགས། རེད་བ་ག་ཚད་སངས་རྒྱས་རྣམས་ཀྱི་གཟུགས་སྐུ་འདིར་བསོད་ནམས་ཚོགས་ལས་བྱུང་བ་སྟེ་ཟེར་ལབ་ན། སངས་རྒྱས་ཀྱི་གཟུགས་སྐུ་དེ་ཚོ་དངོས། ནི། བསོད་ནམས་ཀྱི་ཚོགས་གོམས་པར་བྱས་པ་ལ་བརྟེན་ནས་དོན་དག་བསོད་ནམས་ཀྱི་ཚོགས་ཀྱི་ལག་རྗེས་གྱུར་པའི་སྐུ་དེ་ལ་སངས་རྒྱས་རྣམས་ཀྱི་གཟུགས་སྐུ་ཟེར་གྱི་རེད། ཆོས་ཀྱི་སྐུ་ནི་མདོར་བསྡུས་ན་རྒྱལ་པོ་ཡེ་ཤེས་ཚོགས་ལས་འཁྲུངས་ཟེར་དུས་ཆོས་སྐུའི་ལག་རྗེས་འཇོག་བྱེད་དེ་ལ་ཡེ་ཤེས་ཀྱི་ཚོགས། ཡེ་ཤེས་ཀྱི་ཚོགས་གོམས་པ་ལ་བརྟེན་ནས་གཙོ་བོ་ཆོས་སྐུ་རྣམ་པ་གཉིས་པོ་དེ་ཡོང་གི་ཡོད་རེད། བྱས་ནས་ད་འདིའི་གནས་སྐབས་སུ་མདོར་ན་ང་ཚོ་ག་རེ་རེད་ཟེར་ན་སྐུ་གཉིས་བྱེད་སྟངས་དེ་རེད། ཆོས་སྐུ་དང་གཟུགས་སྐུ་གཉིས་ཟེར་གྱི། གཅིག་ཅེས་བྱ་བ་ན་དང། རིགས་པ་དྲུག་ཅུ་པ། དགེ་བ་འདི་ཡིས་སྐྱེ་བོ་ཀུན་བསོད་ནམས་ཡེ་ཤེས་ཚོགས་བསགས་ཏེ་བསོད་ནམས་ཡེ་ཤེས་ལས་བྱུང་བའི་དམ་པ་སྐུ་གཉིས་ཐོབ་པར་ཤོག་བྱས་ནས་དེའི་སྐབས་སུ་ཡང་གཟུགས་སྐུ་དང་ཆོས་སྐུ་དམ་པ་གཉིས་ཟེར་ནས་སྐུ་ལ་གཉིས་སུ་འཇོག་པ་ཞེས་མི་ཚེ་དྲུག་ཅུ་མི་འགྲོ་བ་རེད། དེ་ནས། དེ་བཞིན་དུ་རྒྱུད་བླ་མ། རྒྱུད་བླ་མ་ལས། རང་དོན་གཞན་དོན་དོན་དམ་སྐུ་དང་ནི་དེ་ལ་བརྟེན་པ་ཀུན་རྫོབ་སྐུ་ཉིད་དེ་ཞེས་ངོ་བོ་ཉིད་ལ་རང་དོན་དོན་དམ་པའི་སྐུ་དང་ངོ་བོ་ཉིད་སྐུ་དེ་ལའང་རང་དོན་དོན་དམ་པའི་སྐུ་ལོངས་སྤྲུལ་གཉིས་ལ་གཞན་དོན་ཀུན་རྫོབ་ཀྱི་སྐུར་བསྟན་ཏོ། བྱས་ནས་རང་དོན་གྱི་སྐུ་ཡང་ན་རང་དོན་དོན་དམ་པའི་སྐུ་དང་གཞན་དོན་ཀུན་རྫོབ་ཀྱི་སྐུ་ཞེས་ནི་དེ་གསུང་སྐོར་ལྟ་སྟེ།

ཀྱ། ད་གསུམ་དུ་དབྱེ་བ་ནི་མདོ་སྡེའི་རྒྱན་ལས། དེ་ནས་སྐུ་གསུམ་དག་གིས་སངས་རྒྱས་ཀྱི་སྐུ་བསྡུས་པ་ནི་ཤེས་བྱ་སྟེ་ཟེར་ལབ་དུས་སངས་རྒྱས་ཀྱི་སྐུ་དེ་ཚོ་ཚུར་བསྡུས་པ་ཡིན་ན་སྐུ་གསུམ་གྱི་ནང་ལོགས་ལ་བསྡུ་ཐུབ་ཀྱི་རེད་ཟེར་ར་བ་ད་སྐུ་གསུམ་སྐུ་གསུམ་པོ་དེ་ག་རེ་རེད་ཟེར་ན་རེད། སྐུ་གསུམ་དག་ནི་རང་གཞན་གྱི་དོན་དེ་རྟེན་དང་བརྟེན་པར་བྱེད། ལོངས་སྐུ་རང་རེད་བ་ལོངས་སྐུ་རང་དོན་གཅིག། སྤྲུལ་སྐུ་གཞན་དོན་གཅིག་ངོ་བོ་ཉིད་དེ་དེ་གཉིས་ཀྱི་རྟེན་དུ་གསུངས་པ། ལོངས་སྐུ་རང་དོན་སྐུ་ཟེར་དེ་ག་རེ་བྱས་ནས་ཡིན་ཟེར་ལབ་ན་ཁོ་ཡང་གདུལ་བྱ་མང་ཆེ་བ་ཡོད་ས་ལ་མ་བལྟོས་པར་བྱས་ནས་ཕ་གིའི་འོག་མིན་ཁོ་ན་ལ་བཞུགས་པའི་ཆ་ནས་རང་དོན་སྐུ་ཟེར་ནས་འགྲེལ་པ་ཅིག་རྒྱག་གི་ཡོད་འགྲོ་རེད་བ། གང་ལྟར་ཁོ་རང་གཉིས་ལོངས་སྤྲུལ་གཉིས་པོ་ལ་བྱས་པ་ཡིན་ན་ཁ་ཐུག་བྱས་ན་གཞན་དོན་ཁྱབ་ཆེ་ཆུང་ཡོད་རེད་བ། དེའི་ཆ་ནས་དེ་ཆེ།

ཞེས་གང་ཟག་སོགས་པའི་སྐུ་གསུམ་དག་གིས་བཞུགས་ཅེས་དང་ད་དེ། འདུས་ཀྱི་འདུག་བ་ད་དང་པོ་དེ་ལ་ཟབ་པའི་སྐུ་ཟེར་དུས་ཆོས་སྐུ། རྒྱ་ཆེ་བ་དེ་ལ་ལོངས་སྐུ་ལ་བྱས། བདག་ཉིད་ཆེན་པོའི་སྐུ་ཟེར་ནས་སྤྲུལ་སྐུ་ལ་བྱས་བྱས་ནས་སྐུ་གསུམ་ཕྱེ་སྟངས་ཅིག་ཡོང་གི་འདུག་ཟེར་རམ། དེ་ག་ནས་རེད་སོང་ཟེར་ན་རྒྱུད་བླ་མ་ཁོ་རང་རང་གི་ནང་ལོགས་ལ་དེ་རེད་སོང་ཨ། དེ་ནས་ཡང་བསྐྱར་འཕགས་པ་ཀླུས་ཟེར་ན་འཕགས་པ་ཀླུ་སྒྲུབ་ཀྱིས། ཆོས་སྐུ། ལོངས་སྐུ། སྤྲུལ་སྐུ། ཟེར་ན་ཡང་སྐུ་གསུམ་ཕྱེ་སྟངས་ཅིག་ཡོང་གི་འདུག་ཟེར་བ། སྐུ་གསུམ་དེ་དུས་ནས་སྐུ་གསུམ་ལ་སོགས་པ་ལ་སོགས་པའོ། སངས་རྒྱས་ཀྱི། ག་རེ་གཅིག་མགོན་པོ་ཀླུ་སྒྲུབ་ཀྱི་ས་བྱས་ནའང་དེ། ཡན་ཆད་ལ་ག་རེ་ནས་གཉིས་སུ་ཡོད་པ་གསུམ་དུ་ཡོད་པ་དེ་སྤྲོས་སོང། ད་ག་རེ་ནས་ལྔར་ཡོད་པ། ཡང་དེ་ལ་མང་པོ་ཞུས་འདུག་ལྔར་ཡོད་པ་དེ་ལ།

ས་བཅུ་པ། ས་བཅུ་པའི་བྱང་ཆུབ་སེམས་དཔའ་འབའ་ཞིག་གི་ཡུལ་དུ་གྱུར་པ་དེ་ལ་ལོངས་སྐུ། ལོངས་སྐུ་ཆེན་པོ་ས། ལོངས་སྐུ་མཚན་ཉིད་པ་དེ་དེ་བྱས། རབ་ཏུ་དགའ་བ་ལ་སོགས་པ་ལ་གནས་པའི་ཕྱིར་སྣང་བའི་ལམ་དུ་གྱུར་པ་སྤྲུལ་པའི་སྐུ་ལ་ལོངས་སྐུ་བརྟག། ལོངས་སྤྱོད་རྫོགས་པར་བཏགས་པ་དང་ལ་ནང། དེ་ནས་ཁོ་རང་ཡུལ་དུ་བྱེད་ཐུབ་མཁན་གྱི་གང་ཟག་ས་རབ་ཏུ་དགའ་བ་ཡན་གྱི་ས་བཅུ་ཡི་བྱང་སེམས་འཕགས་པའི་ཡུལ་དུ་གྱུར་པ་དེ་ཚོ་ལ་དངོས་གཞི་ད་ག་སྤྲུལ་སྐུ་རེད་ཡིན་པ་ཡིན་ན་ཡང་ལོངས་སྐུ་ཟེར་ནས་མིང་བཏགས་ཀྱི་རེད་དེ་ཚིག་ཟག་གི་གསུང་སྟངས་ནི་འདྲ་བ་ང་ཚོས་རང་ལུགས་ཁྱེར་ན་ག་རེ་ཡོད་རེད་ཟེར་ན་དཔེར་ན་ལོངས་སྐུ་དེ་བྱང་སེམས་ས་དང་པོ་ནས་ཁྱེར་ནས་ས་བཅུ་གིས་མངོན་སུམ་དུ་སྤྱོད་ཡུལ་དུ་འགྱུར་གྱི་རེད་འགྱུར་རོ་བ་འགྱུར་གྱི་རེད་ད་རང་འོག་གི།

དེ་ནས་རྟོགས་དཀར་གསེར་གླིང་པས་ག་རེ་གསུངས་འདུག་ཟེར་ན་རྟོགས་དཀར་ཡང་མཚན་ཡང་དག་པར་བརྗོད་པ་ལས་འཇམ་དཔལ་མཚན་བརྗོད་ལས་སངས་རྒྱས་སྐུ་ལྔའི་བདག་ཉིད་ཅན་ཞེས་སྨོས་པས་དེ་ཡང་འཐད་པ་ཁོ་ན་ཡིན་ཏེ། སངས་རྒྱས་སྐུ་ལྔའི་བདག་ཉིད་ཅན་ཟེར་ནས་འཇམ་དཔལ་མཚན་བརྗོད་ནས་གསུངས་པ་ཡིན་ཙང་སངས་རྒྱས་ཀྱི་སྐུ་དེ་ལ་སྐུ་ལྔ་ཡོང་གི་ཡོད་རེད་སྐུ་ལྔ་ཡོད་པ་དེ་འཐད་པ་རེད་ད་ག་རེ་རེད་ཟེར་ན་འདི་ལ་ཡང

ད་ནི་ཆོས་སྐུའི་དབྱེ་བ་གསུམ་དང། ད་ག་འདྲ་ལབ་འདུག་ཟེར་ན་ངོ་བོ་ཉིད་སྐུ་གཅིག་ཡོང་གི་འདུག་རུ་བ་ངོ་བོ་ཉིད་ཀྱི་སྐུ། ཆོས་སྐུ་རང་རྟོགས་པ་གཅིག་སླེབས་ཀྱི་འདུག་རུ་བ། ད་ནི་ཡེ་ཤེས་ཆོས་སྐུ་གཅིག་སླེབས་དེ་སྒང་ལ་སྐུ་གསུམ་ཆགས་འགྲོ་གི་རུ་བ། དེའི་སྒང་ལ་ལོངས་སྐུ་སྤྲུལ་སྐུ་རེད་ཟེར་དུས་ལྔ་ཏག་ཏག་ཡོད་རེད་ད་འདི་ཚོ་ང་ཚོ་རྟོག་འཆར་ནས་འདུག་ཅེས་དབྱེ་བསྡད་ན་ད་ག་ལ་ཡོད་རེད་རུ་བ། ད་ནི་བསྡུས་ན་ཆོས་གཟུགས་ཀྱི་སྐུ་གཉིས་སུ་འདུས་པ་དང་རང་དོན་གྱི་སྐུ་དང་གཞན་དོན་གྱི་སྐུ་གཉིས་སུ་འདུས་སྟངས་དེ་ཚོ་གང་ག་འགྲིག་གི་ཡོད་པ་ཡིན་ས་མི་ཚེ་ག་ཡོད་མ་རེད་ད་འདི་ཚོ་རུ་བ།

བསོད་ནམས་ཚོགས་ཁོངས་སུ་འགྲོ་གི་ཡོད་པ་ཡིན་ཙང་ཚོགས་གཉིས་ཀྱི་ཁྱད་པར་ད་ག་ནང་བཞིན་བྱས་ནས་སྐུ་དེ་ལ་ཡང་རང་དོན་གྱི་སྐུ་དང་གཞན་དོན་གྱི་སྐུ་ཟེར་ལབ་དུས་ཡང་ཁོ་དེ་ཚོའི་སྐབས་ལ་སངས་རྒྱས་ཀྱི་ཡོན་ཏན་དེ་ཚོ་ལ་ཡང་རང་དོན་གྱི་ཡོན་ཏན་དང་གཞན་དོན་ཡོན་ཏན་ཟེར་དུས་ཡང་མ་འདྲ་བ་ཡོང་གི་ཡོད་སྐྱབས་གསུམ་སྐབས་སུ་ཡོན་ཏན་དཔེར་ན་ངོ་བོ་ཉིད་སྐུའི་ཡོན་ཏན་དེ་ཚོ་འདུས་མ་བྱས་ཤིང་ལྷུན་གྱིས་གྲུབ་ཟེར་ལབ་དུས་གང་ལ་འདི་ཚོ་གང་ག་དེ་རང་དོན་གྱི་ཡོན་ཏན་རེད། མཁྱེན་པ་དང་བརྩེ་བ་དང་ནུས་པའི་ཡོན་ཏན་གསུམ་པོ་དེ་གཞན་དོན་གྱི་ཡོན་ཏན་རེད། སྐུ་བྱེ་བ་ཡིན་ན་ཁོ་ཚོ་རང་རང་གི་སྐུ་རེད་ལ་དེའི་རྣམ་དབྱེ་དེ་ཚོ་གཡོ་བ་ཞིག་ད་ལེ་ཚོགས་གཉིས་སྐོར་ལ་དོགས་དཔྱོད་བྱས་ན་འགྲིག་གི་འདུག་རོ། དེ་ནས་ཡང་ཕྱོགས་གཅིག་ལ་ཨ། ཞུ་དགོས་ཡག་ཁེ་འདྲ་ཡོད་རེད་ད་ག་རེ་རེད་ཟེར་ན། སངས་རྒྱས་ཀྱི་སྐུ་ལ་གཉིས་པོ་གང་རུང་ཡིན་པས་ཁྱབ་གི་རེད་བས་དང་པོ་དེ་ལ་ཆོས་སྐུ་དང་གཟུགས་སྐུ་གང་རུང་ཡིན་པས་ཁྱབ་གི་རེད་བས། ཆང་ས་དེ་ཚོ་གོ་གི་འདུག་རེད། དེ་ནས་གོ་གི་འདུག་ཨང།

ཡང་ཅོག་ཅེ་ལས་གར་ཆག་སོང་ཟེར་ན་ས་ལོངས་སྐུ་དེ་ཆོས་ཅན་གཙོ་བོར་བསོད་ནམས་ཚོགས་ཀྱི་ལག་རྗེས་བཞག་པ་ལ་བརྟེན་ནས་བྱུང་བ་ཡིན་པར་ཐལ། ཟེར་བ་གཟུགས་སྐུ་ར་བ། ཡིན་པའི་རྒྱུ་མཚན་དེ་ལོངས་སྐུའི་རྒྱུད་ཀྱི་མཚན་དང་དཔེ་བྱད་ལ་ཟེར་དུས་ཀྱི་ཡོན་ཏན་གྱི་ཡོད་རེད་པ། འོ་དེ་ཚོ་གཙོ་བོར་བསོད་ནམས་ཀྱི་ཚོགས་ཀྱི་ལག་རྗེས་བཞག་པ་ལ་བརྟེན་ནས་བྱུང་བའི་རྒྱུ་མཚན་ཡིན་པར་ཐལ། ལོངས་སྐུ་གང་ཟག་ཁོ་རང་ལྟར་རེད།

དེ་འདྲའི་གོ་རེ་ར་གོ་རེ་ད་གོ་གི་ཡོད་པ་ཡིན་ན་ཨ་ནི་སངས་རྒྱས་འཕགས་པའི་རྒྱུད་ཀྱི་དཔེ་ན་མི་རྟག་པ་ཕྲ་མོ་བཟོ་འདྲ་ཡང་མེད་ན་སེམས་སྟེང་གི་གང་ཟག་བདག་མེད་ཕྲ་མོ་བཟོ་འདྲ་ད་ཡོད་ར་བ་ཡ་མང་པོ་ཡོད་ར་བ་འོ་དེ་ཚོའི་རིགས་དེ་ཚོ་ར་བ་སྐྱེ་འཇིག་དང་བྲལ་བའི་འདུས་མ་བྱས་ཀྱི་ཡོན་ཏན་དེ་བྱེད་ཀྱི་མ་བྱེད་ལས་ཁོ་རང་ཁོ་རང་སྟོང་ཉིད་མ་ར་བ་དེ།

རྩོད་འདི་གང་ལགས་རྩོད་འདི་གང་ལགས་དཔེར་ན་སངས་རྒྱས་ཀྱི་མཚན་བཟང་པོ་སུམ་ཅུ་རྩ་གཉིས་དང་དཔེ་བྱད་བཟང་པོ་བརྒྱད་ཅུ་པོ་ཐམས་ཅད་ཁྱོད་ཀྱི་གཟུགས་སྐུ་ཡིན་པར་ཐལ་ར་འདོད་ར་བ་ཡིན་པ་ཡིན་ན་དེ་ཐམས་ཅད་ཀྱང་གཙོ་བོ་བསོད་ནམས་ཀྱི་ཚོགས་བསགས་པ་ལ་བརྟེན་ནས་བྱུང་བ་ཡིན་པར་ཐལ་ཡིན་པ་ཡིན་ན་འདི་ལ་རང་མི་ཤེས་པའང་རང་ཕྱོགས་སྣང་ཟིན་པའི་རི་བོ་མི་ཤེས་པ་རང་ཕྱོགས་སུ་སྣང་བའི་ཁྱེད་དེ་འདྲའི་ཚངས་ཆེན་གྱི་རི་བ།

ཨ་ནེ་མི་ཤེས་པའི་གྱི་ལོག་འགོ་པ་ཟེར་ན་ཀུན་ལ་ཞེས་ཡོད་མ་རེད་ཟེར་མེད་པའི་གྱི་རྒྱུ་མཚན་དགོ་ངེས་དཔེར་ན་འཕགས་པ་གྲོལ་སྡེ་རྗེས་འབྲང་དང་བཅས་པའི་གྱི་རྫོགས་པ་ཚིག་གོ་ཡ་བྱེད། ད་དེ་གཉིས་ཀྱི་ནང་ནས་རྗེ་རིན་པོ་ཆེ་ཁོང་རང་གི་དགོངས་པ་བརྟགས་ཡོང་དུས་གང་ན་སྐུ་གསུམ་དང་བཞིར་འདོད་པ་གཉིས་དེ་དག་ཡོངས་གྲགས། འགྲེལ་བྱེད་སྐད་གྲགས་ཆེ་ཤོས་དེ་དག། འཕགས་པ་གྲོལ་སྡེ་དང་སློབ་དཔོན་གཉིས་ཡིན་པ་ཡིན་ཙང་དེ་གཉིས་ཀྱི་ནང་ནས་རྗེ་རིན་པོ་ཆེ་ཀྱིས་སློབ་དཔོན་སེང་གེ་བཟང་པོ་ཡི་བཞེད་པ་དེ། འཐད་ཀྱི་འདུག་བྱས་ནས་འཐད་ཕྱོགས་བརྟག་པ་ས་ཐིག་ལེ་གོ་རེ་ག་བ་ཡ་ཡ། ད་དང་པོ་ག་རེ་རེད་སོང་ཟེར་ན་སྐུ་བཞིར་བྱེད་པ་དེ་སྐུ་བཞིར་བྱེད་པ་དེ་ལ་དང་པོ་ནི་རྒྱན་སྣང་དང་འགྲེལ་པ་འདི་གཉིས་སུ་ཟེར་ལགས་ན་སློབ་དཔོན་སེང་གེ་བཟང་པོས་རྒྱན་སྣང་དང་འགྲེལ་པ་འདི་ཟེར་ལ་དུས་འགྲེལ་པ་དོན་གསལ་བྱེད་ར་བ་འདི་གཉིས་སུ་གཟུགས་སྐུ་ལ་གཉིས་དང་ངོ་བོ་ཉིད་དང་ཡེ་ཤེས་ཆོས་སྐུ། སོ་སོར་ཕྱེ་བས་བཞིར་མཛད་དོ་རང་ལུགས་དེ་རེད་ད། སྐུ་བཞི་མ་འདོད་པ་དེ་ག་རེ་བྱེད་ཀྱི་རེད་ཟེར་ན་ཡེ་ཤེས་ཆོས་སྐུ་ཟུར་དུ་ཕྱེ་གི་ཡོད་མ་རེད་པ། ཡེ་ཤེས་ཆོས་སྐུ་མ་ཕྱེ་བ་བྱས་ནས་ཆོས་ཉིད་ཀྱི་སྐུ་ཟེར་ནས་སྐྱེ་བྱུང་ཆོས་སྐུ་ནང་ལོགས་ལ་ཆོས་ཉིད་ཀྱི་སྐུ། ངོ་བོ་ཉིད་སྐུ་ལོངས་སྐུ་ཟེར་ད་སྐུ་གསུམ་དེ་རེད་ད་ཁོང་ཚོ་ལ་ཡོད་དེ། ད་ད་ལྟ་ང་ཚོ་འདི་ལ་རང་ལུགས་ཀྱི་བཞེད་པ་ནང་བཞིན་བྱས་ནས་རྒྱན་སྣང་དང་འགྲེལ་པ་དོན་གསལ་གཉིས་ཀའི་སྐབས་སུ་གཟུགས་སྐུ་རྣམ་པ་གཉིས་ཟེར་ན་ལོངས་སྐུ་དང་སྤྲུལ་སྐུ་གཉིས། ཡོད་པ་ཅི་ར་བ་ད་དེ་རྩོད་པ་ཡོད་མ་ར་བ་དེ་བྱས་ཨེ་ནས་ངོ་བོ་ཉིད་དང་ལ་སོགས་པའི་ངོ་བོ་ཉིད་སྐུ་བྱས་ཡེ་ཤེས་ཆོས་སྐུ་སོ་སོར་ཕྱེ་ནས་སྐུ་བཞི་རེད་སོང་ད་འདི་ལ་ཚིག་གསལ་ལས། ཁ་ཅིག་ན་རེ་སློབ་དཔོན་གྱིས་ཀྱང་རྒྱན་ནས་འབྱུང་བཞིན་དུ་སྐུ་གསུམ་བསྟན་པ་དེ་ལྟར་བཞེད་མོད་ཀྱི་འདི་ནི་མཁན་པོ་ཡང་དག་རྣམ་སྣང་མཛད་ཀྱི་གདམས་ངག་གཙོ་བོར་མཛད་པས་ན་དེའི་བཞེད་པ་བཀོད་པའོ་ཞེས་ཟེར་ཏེ་ཟེར་ལགས་ན་གར་གསུངས་གོ་རེ་ཟེར་ལགས་ན། དེ་ནི་ཚིག་གསལ་གྱི། སློབ་དཔོན་སེང་གེ་བཟང་པོའི་དགོངས་པ་ལེན་ཡོང་དུས་གང་ལ། སློབ་དཔོན་སེང་གེ་བཟང་པོ་ཁོ་རང་གི་རྩ་རིག་སྐུ་གསུམ་མ་གཏོགས་བཞི་འདོད་ཀྱི་མ་རེད། ཡིན་པ་ཡིན་ན་ཡང་འགྲེལ་པ་དོན་གསལ་ནང་འདི་ཚོའི་ནང་ལོགས་ལ་དངོས་སུ་མ་བཀོད་ཀྱང་ཡོང་གི་འདུག་འདི་ཁོ་རང་མཁན་པོ་ཡང་དག་རྣམ་སྣང་མཛད་མཁན་པོ་བྱེ་བ་ཚོ་མཁན་ཆེན་བྱེ་བ་ཚོའི་བཞེད་པ་ཅིག་ཡོད་རེད་བ། བཞེད་པ་དེ་བཀོད་བཞག་ཆོག་རེད་མ་གཏོགས་ཨ་ནི། སློབ་དཔོན་སེང་གེ་བཟང་པོའི་རང་ལུགས་མ་རེད་ད་ཚིག་གསལ་གྱི་རྡོག་རྡོག་དེ་ལབ་ཀྱི་ཡོད་རེད་བ། སློབ་དཔོན་གྱི་ཞལ་སྔ་ནས་ནས་བྱུང་བཞིན་དུ། སྐུ་གསུམ་བསྟན་པའི་ཚེ་རྒྱུ་མཚན། སྐུ་གསུམ་དེ་ལྟར་གཞན་མུག་གིས་ཁོ་རང་རང་ལུགས་ལ་ད་སྐུ་གསུམ་བཞེད་ཀྱི་ཡོད་རེད། ཡིན་པ་ཡིན་ན་ཡང་གཞན་མུག་གིས་འདི་ནི་ད་འདིའི་སྐུ་བཞིའི་རྣམ་གཞག་ཞིག་ཡོང་གི་འདུག་འདིར་སྐུ་བཞིའི་རྣམ་གཞག་ཡོང་བ་འདི་ནི་མཁན་པོ་ཡང་དག་རྣམ་སྣང་མཛད་ཀྱི་གདམས་ངག་གཙོ་བོར་འཛིན་ནས་དེའི་བཞེད་པ་བཀོད་པའོ། ཞེས་ཟེར། ད་དེ་ཇི་ལྟར་བཞེད་པ། འོག་ན་སྐུ་ཡི་གྲངས་ངེས་ཐ་དད་པ་བསྟན་པའི་དགེ་སློབ་ཚུལ་མ་འཁྱོངས་པ་དེ་ལྟར་ངེས་པ་ནི་ཅི་ཡང་མེད་དེ། ར་བ། ཨ་ནི་སློབ་དཔོན་གྱི་ཞལ་སྔ་ནས་ནི་སྐུ་དུ་རུ་བཞག་ཀྱང་ཉེས་པ་མེད་པར་བཞེད་པ་གསལ་ལོ་ཞེས་སོ། ས་ག་རེ་ཟེར་ན་འགྲེལ་པ་དོན་གསལ་ནང་འོག་ལ་སྐུ་ཡི་གྲངས་ངེས་དེ་ཚོ་ཕག་སྐུ་ཨ་ནི་གཞན་པ་ཅིག་གི་འདུག་ཟེར་བཀག་གི་རེད་ཟེར་འགྲེལ་པ་དོན་གསལ་ནང་བསྡད་འདུག་བ། དེ་བཀག་བྱས་ཏེ་རང་ལུགས་འགོད་ཀྱི་རིགས་པ་དག་ན་རེད་དེ་ར་བ། ད། ཆོས་བཤེས་སློབ་དཔོན་ཆོས་བཤེས་ཀྱི་རྩི་བྲེ་ཆུ་དང་ལོར་ག་རེ་ཟེར་ན་འོག་ན་སྐུ་ཡི་གྲངས་ངེས་གསུམ་དུ་འདོད་པ་དང་བཞི་རུ་འདོད་པ་ཐ་དད་པར་བསྟན་པས། ཨ་ནི་གསུམ་དུ་འདོད་པ་དེ་ཚུལ་འཁྱོངས་མི་འདུག་གཱ། འོ། ཨ་ནི་བཞི་འདོད་པ་དེ་ཚུལ་འཁྱོངས་གི་མ་རེད་རོ། བ་ཚུལ་མ་འཁྱོངས་པ་ཡིན་ཙང་དེ་ལྟར་ངེས་པ་ནི་ཅི་ཡང་མེད་དེ། སྐུ་བཞི་རེད་ཟེར་ནས་མཐའ་གཅིག་ཏུ་ཐག་གཅོད་འགྲོ་ཡ་ཅི་ཡང་བཞེད་ཀྱི་ཡོད་ས་མ་རེད་མཐའ་གཅིག་ཏུ་གསུམ་ཡིན་དགོས་ཀྱི་རེད་ཟེར་ལབ་གི་ཡོད་ས་མ་རེད་ཟེར་སློབ་དཔོན་གྱིས། ཚིག་གསལ་གྱི་དགོངས་པ་ལས་དང་རེ་ད་ག་རེ་བྱས་ནས་ཟེར་ན་སློབ་དཔོན་གྱི་ཞལ་སྔ་ནས་ནི་སྐུ་དུར་བཞག་ཀྱང་ཉེས་པ་མེད་པར་བཞེད་པ་གསལ་ལོ་ཞེས་སོགས་དང། རེ་བ། སློབ་དཔོན་སེང་གེ་བཟང་པོའི་བཞེད་པ་བྱས་ན་གསུམ་དུ་བཞག་ན་ཡང་སྐྱོན་མི་འདུག་བཞིར་བཞག་ན་ཡང་སྐྱོན་མི་འདུག་དེ་ལ་བཀའི་གཏད་སུ་མི་འདོད། ལེའུ་ཕྱི་མ་དེ་ཕལ་ཆེར་འཕགས་པ་ནང་བཞིན་བྱས་ནས་ཡོང་གི་ཡོད་རེད་ཟེར། ཆོས་བཤེས་ལ་བསྟན་ཟིན་ས་མི་དགོས་ས་ཡོད་རེད་ད་རེད་བ། དེ་ནས་རྒྱན་སྣང་ནང་ལོགས་ལ་ཡང་ལྐོག་མི་དགའི་རྒྱུག་གཞོང་ཟེར་བ་གྱིས་ལ། དེ་ནས་སྐུ་གསུམ་ཟེར་ནས་མ་གཅིག་བསྔོ་བ་སྨོན་ལམ་བྱེད་སྟངས་ཤིག་ཡོང་གི་འདུག་བ། ཁོ་རང་རྗེས་འཇུག་ས་ཁ་ཤས་ཀྱིས་ཡ་ཡ། འགྲེལ་པ་ཆེ། ད་འདི་འགྲེལ་པ་ཆེ་ཆུང་གཉིས་ཀྱི་དགོངས་པ་མི་དགོངས་པར་མི་མཐུན་ཏེ། ཆོས་བཤེས་ཀྱི་གསུང་ཡང་དེ་ག་རེ་བྱས་ནས་ཟེར་ན། ཨ་ནི་སྐུ་ཡི་གྲངས་ལ་སུན་འབྱིན་གྱི་སྐབས་སུ་གཞན་དག་ན་རེ་ཞེས་པ་ལས་མ་བྱུང་ཡང་སྐུ་ཡི་གྲངས་ངེས་ལས་སུ་ཡོད་དུས་བཀག་ན། གཞན་དག་ན་རེ་ཟེར་ཏེ་འདོད་པ་ཅིག་བཀོད་ནས་དེ་མ་བྱུང་ན་མ་བྱུང་ཡང། དེ་ཡང་ངོ་བོ་ཉིད་ཀྱི་སྐུ་ལ་སོགས་པའི་དབྱེ་བས་རྣམ་པ་བཞི་ཡིན་པས་ཞེས་དང། ཁོ་རང་ཚིག་ནང་ལོགས་ལ། ངོ་བོ་ཉིད་ལ་སོགས་པའི་རྣམ་པ་བཞི་ཟེར་ན། ངོ་བོ་ཉིད་སྐུའི། དངོས་སུ་སྨོས་ཚར་དུས་གང་ལ་ད་ག་རེ་ཡེ་ཤེས་ཆོས་སྐུ་ལ་སོགས་པ་གླིག་གི་དབྱེ་བ་ག་རེ་བྱས་ནས་ཟེར་ན་རྣམ་པ་བཞི་ཟེར་ནས་ཚིག་ལ་དངོས་སུ་ཐུག་པ་ཅི་བྱེད། དེ་ལྟར་སྐུ་དང་པོ་དེ་ནས་གཉིས་པ་ཆོས་ཀྱི་སྐུ་ཞེས་བཞིར་རང་ལུགས་མཛད་པས་སོ་ཐར་ཁ་སེ་ཤུལ་ཡག་ཤུལ་དེ་ནི་རེད་བ་སྐུ་དང་པོ་དེ་ནས་གཉིས་པ་ཆོས་ཀྱི་སྐུ་ཞེས་ལབ་ནས་ཡོང་གི་འདུག་བ། བྱས་ན་སྐུ་གསུམ་འདོད་མཁན་དེ་ཚོ་ག་རེ་རེད་ཟེར་ན་སྐུ་དང་པོ་དེ་ནས་གཉིས་པ་ཆོས་ཀྱི་སྐུ་ཞེས་ལབ་ས་ཡོད་མ་རེད་རྒྱུ་མཚན་ག་རེ་རེད་ཟེར་ན་ཨ་ནི་ཆོས་ཀྱི་སྐུ་ཞེས་བརྗོད་པ་ཡིན་ཞེས་པ་ཡན་ཆད་ངོ་བོ་ཉིད་སྐུ་སྟོན་པའི་གཞུང་ལ་སྦྱར་ཚར་བ་ཡིན་ཙང།

རྒྱན་སྣང་དུ་གསུངས་པ་ནི་འགྲེལ་པ་འདི་གཉིས་འགྲེལ་པ་གཉིས་སུ་ནི་ཟེར་བ་དེ་རེད། འགྲེལ་པ། རྒྱན་སྣང་ད་ལྟ་འགྲེལ་པ་ཆེ་ཆུང་གཉིས་ཀྱི་སྐབས་སུ་སྐུ་གསུམ་དུ་གྲངས་ངེས་པ་མི་བཞེད་པས། རྒྱན་སྣང་དུ་གསུངས་པ་ནི། ཆོས་ལོངས་སྤྲུལ་པའི་སྐུ་གསུམ་ལ་དགོངས་ལ་སྐུ་གསུམ་བསྟན་ཅེས་པ་ནི་ཆོས་ཅན་གྱི་སྐུ་གསུམ་ལ་དགོངས་ཏེ་དེ་ནི་སྐུ་ལྷག་མ་གསུམ་ཞེས་པས་སོ་ཟེར་ན་ཅིག་ཡི་གེའི་རྟོག་པ་ཅིག་ཡོང་གི་འདུག་བ་རེད་བ་རྣམ་པ་ཀུན་མཁྱེན་མཆོག་ཏུ་བཞུགས་པའི་སྐུ་ནི་གསུམ་པོ་ངེས་པར་ཐོབ་པར་འགྱུར་ཟེར་ལགས་ན། ཆོས་ཅན་གྱི་སྐུ་གསུམ་ཟེར་ན་ཆོས་ཅན་གྱི་སྐུ་ལ་ཡིན་དུས་ང་ཚོ་ག་རེ་གོ་བ་ཡིན་ཟེར་ན་ངོ་བོ་ཉིད་སྐུ་དེ་ཁོ་ཆོས་ཉིད་ལ་བཞག་དེའི་སྟོང་གཞི་ཆོས་ཅན་ལ་ཡེ་ཤེས་ཆོས་སྐུ་ལོངས་སྐུ་སྤྲུལ་སྐུ་ཟེར་ནས་ཐོན་ཡོང་གི་རེད་བ་འོ་དེ་ཆོས་ཅན་གྱི་སྐུ་ལབ་ཡས་དེ་རེད་བའོ་རྫོགས་ཚུལ་བྱས་ད་དེ་ནས་འགྲིག་གི་འདུག་རེད། དེས་ན་ཁྱོད་ལོངས་སྤྲུལ་བོད་ཀྱི་བཀོད་གསུམ་དུ་ངེས་པའི་སློབ་དཔོན་གྱིས་བཞེད་ཀྱང་ངོ་བོ་ཉིད་ལོངས། ངོ་བོ་ཉིད་སྐུ་བྱས་ཨ་ནི་ལོངས་སྤྲུལ་གསུམ་དུ་གྲངས་ངེས་པར་མི་བཞེད་དེ། སངས་རྒྱས་ས་ཡི་ས་འོག་འོག་འདི། འདི་ལྟས་སུ་ནི་ང་ཡང་ས་ས་སྐྱེ་རུ་མ་བྱེད་ཀྱི། གསུམ་དུ་གྲངས་ངེས་པར་ངེས་པར་མི་བཞེད་དེ་ཟེར་གྱི་འདུག་རེད་བ། མི་བཞེད་པའི་རྒྱུ་མཚན་ག་རེ་རེད་ཟེར་ན། སངས་རྒྱས་ཀྱི་ས་ཡི་གི་སེམས་སེམས་བྱུང་རྣམས། སྐུ་དེ་མིན་པས་སོ་སྙམ་དུ་དགོངས་པས་སོ། ད་ང་ཚོ་ད་གིས་དེ་ལ་ག་རེ་ཡོང་ས་རེད་བསམ་བློ་སྐོར་བ་སོར་གཏོང་བ་སོང་ན། ཨ། ད་གཙོ་བོ་གནོད་བྱེད་ག་རེ་གཏོང་བ་རེད་ཟེར་ན། སློབ་དཔོན་སེང་གེ་བཟང་པོས། དེ་ནས་སངས་རྒྱས་ཀྱི་སྐུ་ལ་ཨ་ནི་ངོ་བོ་ཉིད་སྐུ་བྱས་ལོངས་སྐུ་སྤྲུལ་སྐུ་གསུམ་དུ་གྲངས་ངེས་པར་བཞེད་ཀྱི་མ་རེད་བཞེད་ན་འགྲིག་གི་མ་རེད་ག་རེ་བྱས་ནས་ཟེར་ན་སངས་རྒྱས་ས་ཡི་སེམས་དང་སེམས་བྱུང་ལ་སོགས་པའི་གང་དག་རྣམ་མཁྱེན་དེ་ཚོ་རེད་ཅེས་ཟེར་སྐུ་གསུམ་པོ་གང་ཡང་མ་རེད་བ། སྐུ་མ་རེད་ཟེར་ནས་ནི་ལབ་ཡག་ཡོད་མ་རེད་བ་ཟེར་ན་རེད་བ། འོ་དེ་ནི་ད་དེ་ལས་པ་ཡིན་ན་ཨ་ནི་སངས་རྒྱས་ཀྱི་སྐུ་ཡིན་པ་ཡིན་ན་སངས་རྒྱས་ཀྱི་ས་ཡི་གི་མཚན་དང་དཔེ་བྱད་ལ་སོགས་པ་དེ་དག་ཀྱང་ཆོས་ཀྱི

གང་རེད་ས། དཔེར་ན། ད་ང་ཚོ་འདི་གཙོ་བོ་ག་རེ་སྟེ་ཏེ་ལེ་གོ་རེ་བྱེད་ག་རེ་རེད་ཟེར་ན། སྐུ་སྤྱིར་བཏང་བྱས་པ་ཡིན་ན་སངས་རྒྱས་ས་ལ་སྐུ་མང་པོ་ཡོད་རེད་ཟེར། ཡིན་པ་ཡིན་ན་ཡང་སྐུ་གསུམ་དང་བཞི་འདུག་ཟེར་ཏེ་ཡང་དེ་ག་རེ་བྱས་ནས་ཤེས་དགོས་རེད་ཟེར་ན་གྲངས་ངེས་བྱས་ཡ་དེ་ཆོས་ཅན་གྱི་དབང་དུ་བྱས་པ་གསུམ་ཟེར་དུས་ཆོས་ཅན་གྱི་རིགས་མི་འདྲ་བ་ཅིག་ཡོད་རེད། ཨ་ནེ་དེའི་སྟེང་གི་ཆོས་ཉིད་ཀྱི་དབང་དུ་བྱས་པ་གཅིག་གཟིགས་ས་ལི་ཤི་ཙེ་ཧྲན་བྱེད་དུས་ཆོས་ཉིད་ཡིན་པ་ཞིག་ཤར་ཡོང་བར་ད་ཡང་ང་ཚོ་དུས་ཡག་དེ་ལྟ་དགོས་རེད་བ། ད་ཡང། རྗེས་མ། ཕར་ཕྱིན་ནང་བཞིན་རྗེས་མ། གནམ་གཤིས་དང་དུས་ཚོད་ནང་བཞིན་ལས་ཀྱང་དེ་ལྟ་ན་གོ། ཁྱད་གཞི་དང་ཁྱད་ཆོས་འདྲ་པོ་ཅིག་ཙམ་གོ་བ་ཡིན་ན་འགྲིག་འདུག་ར་ཁྱད་གཞིའི་དབང་དུ་བྱས་པ་ཡིན་ཙ་ན་ཁྱད་གཞི་མི་འདྲ་བ་གསུམ་ཡོད་རེད། ལོངས་སྐུ་དང་སྤྲུལ་སྐུ་གཉིས་དང་ཡེ་ཤེས་ཆོས་སྐུ། ད་ང་ཚོ། སྟོང་སྐྱེས་ཆུ་སྐྱེས་ཀྱི་ཚབ་འདྲ་བོ་དེ་དང། ཨ་ནི་དེ་ཡི་ཕྱིའི་ཆོས་རྣམས་དབྱངས་ན་ཡོན་ཏན་གྱི་དབང་དུ་བྱས་པ་གསུམ་དེ་བྲལ་བའི་ཡོན་ཏན་དབང་དུ་བྱས་པ་གཅིག་ཡོད་དུས་གང་ལ་ད་ད་ན་ལས་ཤིང་སེམས་ལྷན་སྐྱེས་པ་ཡིན་ན་རེད་ད་རང་ཆོས་ལ་ཡང་དེ་འདྲ་བ་ཡོད་རེད་ཆུ་སྐྱེས་ཀྱི་དབང་དུ་བྱས་པ་གསུམ་རེད་ད་ཆུ་སྐྱེས་ཀྱི་དབང་དུ་བྱས་པ་གསུམ་མི་ཚེ་བ་ཡིན་པ་ད་མཚན་དང་དཔེ་བྱད་ལ་སོགས་པ་ཡོད་ར་ཐལ་གྱོང་ཡོད་མ་རེད་དེ་དག་རང་བཀོར་བསྡུས་པ་རེད་རང་བཀོད་ཡིན་པ་ད་ཅིའི་ཕྱིར་དེ་དུས་ལས་ཡོད་ར་ད་དེ་དག་ར་རེད་དུ། འོ་དེ་ང་ཚོ་བྲོ། དོན་དུ་ར་བ། ད་བྱས་ནའང་རེད། སངས་རྒྱས་ཀྱི་ས་ཡི་སེམས་དང་སེམས་བྱུང་ལ་སོགས་པ་འདི་སོ། ཨ་ནི་མ་བསྟན་པ་ཡིན་ན་དེ་སྐུ་གཞན་པ་གང་དུ་ཡང་ནི་འདུས་ཡོད་མ་ར་བ། བསྟན་མི་འདུག་ག། ད་ས་སྐྱེ་མ་ཡིན་པ་ཆགས་འགྲོ་གི་འདུག། གལ་སྲིད་དེའི་སྐབས་སུ་བསྟན་ཡོང་དུས་གང་ལ། ཁོ་སྐུ་བཞི་པོ་གང་རུང་ཡིན་པའམ་ཡང་ན་སྐུ་བཞི་པོ་གང་དང་གང་དུ་འདུས་པའི་གི་ཆ་ནས་མ་བསྟན་པ་མ་གཏོགས་མ་བསྟན་པ་ཞེས་མ་བསྟན་པ་ཞེས་དེ་འདྲའི་ཡོང་ཤེས་གི་མ་ར་བ། ད་དྲིས་སོ། དེའི་རིགས་སོ། རྗེ་རིན་པོ་ཆེས་ཕར་བཀག་སྟངས་དེ་དེ་རིགས་སོ། རེ་བ་གཙོ་བོ་དོ། དེ་ལ་ཨ་ནི་ཡེ་ཤེས་ཆོས་སྐུ་ཚོ་སངས་རྒྱས་ཀྱི་སྐུ་ལ་ཁས་མ་བླངས་པ་ཡིན་ན། ཡེ་ཤེས་ཆོས་སྐུ་དེ་ངོ་བོ་ཉིད་སྐུ་ལོངས་སྐུ་སྤྲུལ་སྐུ་དེ་ཚོ་གང་དུ་ཡང་འཇུག་གི་མ་རེད་དཱ། ལར་ཡིན་པ་ཡིན་ན་ཁོང་ཚོ་འདུས་སྲིད་ཀྱི་རེད་དཱ། གོ་བ་འཕྲོད་དེ་ག་རེ་རེད་ཟེར་ན། སྐུ། ཆོས་ཅན་ཡིན་པ་ཡིན་ཙང། ཚང་མས་ཡི་གེ་ཡི་ག་ཚོ་དགོས་ན་ངོ་བོ་ཉིད་སྐུའི་ནང་ལོགས་ལ་བསྡུས་འགྲོ་དགོས་རུང། དེའི་ནང་ལོགས་ལ་བསྡུས་ན་ཡིན་དགོས་ཀྱི་མ་རེད། ཨེ་ཟེར་བ། ཨཱ་ཡ། ད་སངས་རྒྱས་ཀྱི་ས་ཡི་སེམས་བྱུང་ན་སྐུ་ཚེ་དམན་པས་སོ་སྙམ་དུ་དགོངས་པས་སོ་ཟེར་དེ་འདྲ་རེད་བ། དེ་ལྟ་ན་ཚིག་གསལ་དང་རྟོགས་དཀའི་བཞེད་པ་ནི་ཟེར་ད། འགྲེལ་བཤད་གཉིས་པོ་དེ་རེད་བ། ཚིག་གསལ་དང་རྟོགས་དཀའི་བཞེད་པ་ནི་ཟེར་ལབ་དུས་ང་ཚོ་ཡི་གེ་གང་དེ་དོན་གྱིས་ཏག་ཏག་ཏག་ཏག་བཞག་དགོས་རེད་ས་རེད། ཁོ་རང་གཉིས་པོ་དེ་སྐུ་ལྔ་ལྔ་ཁས་ལེན་གྱི་ཡོད་བ། གཉིས་ཀ་གི་ཡོད་བ། འོ་ལྔ་འདོད་མཁན་ནས་ཡོད་བ། འགྲེལ་བཤད་གཉིས་ཀ། དེའི་ལྟར་ན་ཚིག་གསར་དང་རྟོག་བྱེད་ཞེས་པ་ནི་ཤིས་བརྩིས་ཅན་ཡིན་ཟེར་ད། ཁོ་རང་ཉིད་ཀྱིས་གོ་ལྔ་ལྔ་ཟེར་གྱི་ཡོད་པ་དེ་ཤེས་ཟིན་པ་རེད། ཨེ་ནས། ཁྱིམ་སྐྱོང་བློ་གྲོས་དང་འབུལ་ཐབས་ཤེས་རིག་བཞེར་ཤེས་ལ་དེ་གཉིས། ཨ་ནས་འཕགས་པ་ནང་ཤེས་བྱས་ནས་བཞེར་ཤེས་དགོས་རེད། ད་གཞོན་ནུའི་པར་ཞིག་ཀྱང་ཨ་ནས། བཞེར་མི་འདུག་པ་ཀ་ནས་གཞོན་ནུའི་པར། ཚིག་ཀུ་མ་ར་ཤེས་རེད་ཟེར་བ་བདུད་སྟོང་མཁན་པོ། བདུད་སྟོང་མཁན་པོ་གཞོན་ནུའི་པར་ཞིག། བཞིར་མི་སྡུད་པའི་འདོད་པ་དེ་བཀག་ནས་བཞིར་གྲུབ་པ་རྣམས་ནི་འགྲེལ་པ་འདི་ཉིད་ཀྱི་རྗེས་སུ་འབྲང་བའོ། དེ་ལྟར་འགྲེལ་པ་འདི་ཉིད་ཀྱི་རྗེས་སུ་འབྲང་བ་དེ་ཤེར་འབྱུང་བུདྡྷ་ཤྲཱི་གཞོན་ནུ་དཔལ་ཁོང་ཚོ་སོ།